དེ་ཡང་རྒན་ཕོགས་རག་མཁན་དང་དམག་མི་ཟུར་པ་ཉམ་ཐག་ཡིན་པ་སོགས་ཁྱོན་བསྡོམས་མི་ས་ཡ་དྲུག་ཚེག་དྲུག་ཙམ་ལ་གཞུང་གིས་རིན་མེད་དུ་ཟླ་བ་གསུམ་གྱི་ནང་ཚུད་ལ་སྟབས་བདེའི་ཏོག་ནད་བརྟག་དཔྱད RAT ཞེས་པ་དེ་བཅུ་རེ་གནང་གི་ཡོད་པ་རེད་འདུག་འོན་ཀྱང Pharmacy Guild of Australia ཡི་འགན་འཛིན་སྐུ་ཞབས Trent Twomey ལགས་ཀྱིས་ལས་གཞི་དེར་འགོག་རྐྱེན་ཡོད་པའི་སྐོར་དེ་ལྟར་གསུངས་དོན།

དེར་བརྟེན་ད་ལྟའི་ཆར་ང་ཚོའི་སྨན་ཚོང་ཁང་ཕོན་ཆེ་བ་ཞིག་གིས་ལས་གཞི་དེར་མཉམ་ཞུགས་འགོ་ཚུགས་མེད་པས་བརྟག་དཔྱད་ཡོ་ཆས་འདང་ངེས་མེད་པའི་དཀའ་ངལ་ཞིག་ཡོང་ངེས་རེད། ཨོ་སི་ཀྲི་ལི་ཡའི་ནང་ནད་པ་གྲངས་ཚད་དང་སྨན་ཁང་དུ་ལུས་པའི་གྲངས་ཚད་བརྟན་པོ་ཞིག་མེད་པས་ཨོམ་ནི་ཁོ་རོན་གྱི་གནས་སྟངས་ཤོད་ཚོད་ཐུབ་ཀྱི་མེད་པ་ཡིན་འདུག Northern Territory ཡི་འཕྲོད་བསྟེན་བློན་ཆེན Natasha Fyles ལགས་ཀྱིས། ཁོང་ཚོའི་ས་ཁུལ་ནང་གནས་སྟངས་ཡག་ཏུ་འགྲོ་ཡོད་པའི་ཡིད་ཆེས་ཡོད་ཅེས་ཁོང་གིས་གསུངས་དོན། ང་ཚོའི་ས་ཁུལ་ནང་ཉིན་ཤས་རིང་ནད་པ་ཉིས་བརྒྱ་ནས་སུམ་བརྒྱ་བར་ཐོན་ཡོད་པ་དེ་སྔོན་གྱི་བཞི་བརྒྱ་ལས་ཉུང་དུ་འགྲོ་ཡོད། ལྷག་པར་དུ་ང་ཚོ་ས་མཐའ་ཁུལ་ཁག་ཏུ་མང་པོ་ཡོད་པས་ནད་བརྟག་དཔྱད་བྱེད་པར་འགོག་རྐྱེན་འཕྲད་བཞིན་ཡོད།
འོན་ཀྱང། ང་ཚོ་གནས་སྟངས་ཛ་དྲག་པ་ལས་གྲོལ་ཐུབ་པ་བྱུང་ཡོད། ཡང New South Wales མངའ་སྡེའི་འཕྲོད་བསྟེན་སྤྱི་ཁྱབ་ལྕམ Kerry Chant ལགས་ཀྱིས་མངའ་སྡེའི་ནད་ཡམས་གནས་སྟངས་ཧ་ཅང་ཡག་ཏུ་འགྲོ་བའི་རེ་བ་ཡོད་ཅེས་ཁོང་གིས་གསུངས་དོན། གནས་ཚུལ་བཟང་བ་ཞིག་ལ་ང་ཚོའི་གནས་སྟངས་ལ་ཞིབ་ཚགས་བལྟ་སྐབས་ནད་དེ་ཁྱབ་གདལ་ཉུང་དུ་འགྲོ་ཡི་ཡོད་འདུག་འོན་ཀྱང་སློབ་གྲྭ་ཡར་འཛོམས་སྐབས་ཕྲུ་གུ་ཕན་ཚུན་ཁྱབ་གདལ་བྱུང་བར་ཉེན་ཁ་ཆེན་པོ་ཡོད་ཀྱང་ང་ཚོ་ཚང་མས་འགན་བླངས་ན་དེར་གདོང་ལེན་བྱེད་ཐུབ་ངེས་རེད།

ད་བར་ང་ཚོས་སློབ་གྲྭ་ཁག་ལ་བརྟག་དཔྱད་ས་ཡ་ལྔ་ཙམ་འགྲེམས་སྤེལ་བྱས་ཡོད་ལ། ང་ཚོས་དེ་ལྟར་མུ་མཐུད་སློབ་གྲྭ་ཁག་ལ་མཁོ་སྤྲོད་བྱེད་འཆར་ཡོད། དེ་བཞིན Victoria མངའ་སྡེའི་ནང་ལ་ཡང་སློབ་ཕྲུག་དང་དགེ་རྒན་རྣམས་ལ་ནད་བརྟག་དཔྱད་མཁོ་སྤྲོད་གནང་འཆར་ཡོད་ཀྱང Queensland མངའ་སྡེ་ནང་དེ་ལྟར་གྱི་འཆར་གཞི་མེད་པ་རེད། Queensland མངའ་སྡེའི་འཕྲོད་བསྟེན་བློན་ཆེན Yvette D'Ath ལགས་ཀྱིས

ད་ལྟའི་ཆར་བརྟག་དཔྱད་ཀྱི་མཐུན་རྐྱེན་དཀོན་པའི་དུས་ཤིག་ཡིན་དུས་ཕྲུ་གུ་ཚོར་དེ་སྔ་བཞིན་བརྟག་དཔྱད་མུ་མཐུད་བྱས་ན་ལེགས་ཤོས་མཐོང་གི་འདུག་དེའི་ཚབ་ཏུ། བརྟག་དཔྱད་དེ་ཚོ་ང་ཚོར་དགོས་མཁོ་ཆེ་བའི་གནས་ཕྱོགས་སུ་བེད་སྤྱོད་བཏང་ན་དགེ་མཚན་ཆེ་བ་མཐོང་གི་འདུག་ཡང་ལྕམ Yvette D'Ath ལགས་ཀྱིས་ད་ལྟའི་གནས་སྟངས་འོག་ཕྲུ་གུ་རྣམས་སྨན་ཁབ་རྒྱག་རྒྱུ་ཧ་ཅང་གལ་འགངས་ཆེན་པོ་ཡིན་ཞེས་ཁོང་གིས་གསུངས་དོན།

གང་ཡིན་ཞེ་ན། ད་ཆ་ང་ཚོར། ལོ། བཅུ་གཉིས་ནས་བཅོ་ལྔ་བར་ཅན། སྨན་ཁབ་རྒྱག་ཟིན་པའི་བརྒྱ་ཆ་དེ་བདུན་ཅུ་ལོན་མེད། དེར་བརྟེན། སློབ་དུས་གསར་པ་འགོ་མ་བཙུགས་གོང་ལ་དེ་ལྟར་ལོན་ཐུབ་ན་ཧ་ཅང་ཡག་པོ་ཡོད། དེ་མཚུངས Victoria མངའ་སྡེའི་བློན་ཆེན་སྐུ་ཞབས Daniel Andrews མཆོག་གིས། སྨན་ཁབ་དུས་ཐོག་ཏུ་བརྒྱབ་པ་ཡིན་ཚེ། སློབ་ཕྲུག་དམངས་དང་དགེ་རྒན་ལས་བྱེད་ཚང་མའི་སྲུང་སྐྱབས་ཆེད་ཕན་ངེས་རེད་ཅེས་ཁོང་གིས་གསུངས་དོན།

གནས་ཚུལ་དེ་ནི SBS གི་གསར་འགོད་པ། Deborah Groarke། ལགས་ཀྱིས་ཕྱོགས་སྒྲིག་གནང་བ་དང། ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུ་བ་ཞིག་ཡིན། ལྷན་རྒྱས་ཀྱིས་ང་ཚོའི་ལེ་ཚན་ལ་གསན་བར་བཀའ་དྲིན་ཆེ། ཁྱེད་རང་ཨོ་སྟྲེ་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།